ལྷན་རྒྱས་སྐུ་ཁམས་བཟང་ཁྱེད་རྣམ་པ་ཞྭ་སྒབ་པའི་ཉིན་དེབ་ཀྱི་ལེ་ཚན་གསན་གཟིགས་གནང་བར་ཕེབས་པ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ང་ནི་ལེ་ཚན་གཙོ་སྐྱོང་བ་ཚེ་བརྟན་ཉི་མ་ཡིན། དེ་རིང་གི་ལེ་ཚན་དེའི་ནང་ང་ཚོ་བརྗོད་གཞི་གཙོ་བོ་གང་འདྲ་ཞིག་ལ་དཔལ་འབྱོར་གྱི་རང་དབང་ཟེར་གོ་རེད་ཡང་ན།

ད་ཁྱེད་རང་ལ་དངུལ་ཡང་ན་དཔལ་འབྱོར་གྱི་ཡོང་ཁུངས་བརྟན་པོ་ཞིག་ཡོད་པ་དེས་ཁྱེད་རང་གི་ཉིན་རེ་ནས་ཉིན་རེའི་འཚོ་བ་ཡང་ན་མི་ཚེ་སྐྱེལ་འདོད་ཡོད་རྒྱུ་དེ་ལ་ཆ་རྐྱེན་བསྐྲུན་ཐུབ་མཁན་དེ་ལ་དཔལ་འབྱོར་གྱི་རང་དབང་ཟེར་གོ། ད་ང་ཚོའི་ཆ་རྐྱེན་ལ་མཚོན་ན་མི་སོ་སོའི་འཚོ་བའི་གནས་སྟངས་ལ་བབས་པའི་ཆ་རྐྱེན་འདྲ་མ་འདྲ་ཡོད། དཔེར་ན་ཆ་བཞག་ན་མི་ཕྱུག་པོའི་འཚོ་བ་སྐྱེལ་སྟངས་ད་ག་ནང་བཞིན་མི་ཕལ་པའི་འཚོ་བ་སྐྱེལ་སྟངས་དེ་གཉིས་འདྲ་གི་མ་རེད། བྱས་ཙང་མདོར་བསྡུས་བྱས་བཤད་པ་ཡིན་ན། མི་སོ་སོའི་འཚོ་བའི་གནས་སྟངས་ལ་བབས་པའི་ཆ་རྐྱེན་བསྐྲུན་ཐུབ་མཁན་དེ་ལ་དཔལ་འབྱོར་གྱི་རང་དབང་ཟེར་གོ། ད་ང་ཚོ་གོང་ལ་དཔལ་འབྱོར་གྱི་རང་དབང་ད་ག་ནང་བཞིན་དཔལ་འབྱོར་གྱི་གནད་འགག་འདི་མང་པོ་ཅིག་ཨོའོ་ཞུས་བསྡད་པ་རེད་ཡིན་པ་ཡིན་ནའི་ད་ང་ཚོ་གནད་འགག་འདི་རྣམ་པ་ཚོས་དགོངས་ཡོད་ཀྱི་རེད་དཔལ་འབྱོར་གྱི་རང་དབང་ག་འདྲས་བྱས་ནས་རག་གི་རེད་འདི་ག་འདྲས་རག་ཐུབ་ཀྱི་རེད། དཔལ་འབྱོར་གྱི་རང་དབང་རག་ཡ་འདི་ང་ཚོས་བསམ་བློ་ཡག་པོ་ཞིག་བཏང་བ་ཡིན་ན་འདི་ལས་སླ་པོ་རེད། ཡིན་ནའང་ཁྱེད་རང་གི་ངོས་ནས་གྲ་སྒྲིག་དང་དམིགས་བསལ་གྱི་དོ་སྣང་འཕར་མ་ཞིག་སྤྲད་དགོས་ཡ་འདི་གལ་ཆེན་པོ་ཆགས་བསྡད་པ་རེད། གཤམ་ལ་ང་ཚོ་དཔལ་འབྱོར་གྱི་རང་དབང་རག་ཐུབ་ཡས་ལ་དེ་ལ་ཐབས་ལམ་ག་ར་ག་ར་ཡོད་མེད་ལྷན་རྒྱས་མུ་མཐུད་གསན་རོགས་གནང། ཐབས་ལམ་དང་པོ་དེ་རང་སོ་སོའི་དཔལ་འབྱོར་གྱི་གནས་སྟངས་དེ་ངོས་འཛིན་ཐུབ་པ་དགོས། ད་དཔལ་འབྱོར་གྱི་གནས་སྟངས་ངོས་འཛིན་ཐུབ་ཡ་ལ་དང་པོ་དེ་རང་སོ་སོའི་ངོས་ནས་རང་ཉིད་ཀྱི་འགྲོ་སོང་དང་ཡོང་ཁུངས་དེ་ངོས་འཛིན་ཐུབ་དགོས་དེ་གལ་ཆེན་པོ་ཆགས་བསྡད་ཡོད་ད་ང་ཚོ་འགྲོ་སོང་དང་ཡོང་ཁུངས་ངོས་འཛིན་ཐུབ་ཡ་ལ་དང་པོ་དེ་རང་སོ་སོའི་ངོས་ནས་རང་ཉིད་ཀྱི་ལོ་གཅིག་ཡང་ན་ཟླ་བ་གཅིག་ཡང་ན་བདུན་ཕྲག་གཅིག་དེ་འདྲའི་གཅིག་གི་དུས་ཚོད་ལ་གཞི་བཞག་བྱས་སོ་སོ་སོ་ལ་ཡོང་ཁུངས་ག་ཚོད་འདུག་འདི་རྩིས་ཤིག་བརྒྱབ་ད་ག་ནང་བཞིན་གྱི་སོ་སོ་སོ་ལ་འགྲོ་སོང་ག་ཚོད་འགྲོ་གི་འདུག་དེ་ལ་རྩིས་བརྒྱབ་རྗེས་དེ་གཉིས་བར་རུ་གི་ཁྱད་པར་དེ་ཧ་གོ་ཐུབ་ཡ་དེ་གལ་ཆེན་པོ་ཆགས་འདུག་གལ་སྲིད་ཡོང་ཁུངས་དང་འགྲོ་སོང་བར་རུ་ལ་ཁྱད་པར་ཤུགས་ཆེན་པོ་ཡོད་པ་ཡིན་ན། དཔེར་ན་ཆ་བཞག་ན་ཁྱེད་རང་གི་འགྲོ་སོང་དེ་ཁྱེད་རང་གི་ཡོང་ཁུངས་ལས་ཆེ་བ་ཡོད་པ་ཡིན་ན་ཁྱེད་རང་གི་དཔལ་འབྱོར་གནས་སྟངས་དེ་ལ་དཀའ་ངལ་ཞིག་འཕྲད་བསྡད་ཡོད། ད་ག་ནང་བཞིན་གྱི་ཁྱེད་རང་གི་དཔལ་འབྱོར་གནས་སྟངས་དེ་ལ་དམིགས་བསལ་གྱི་དོ་སྣང་སྤྲད་དགོས་པའི་དུས་ཚོད་ཅིག་ཤར་བསྡད་ཡོད། ད་ཐབས་ལམ་གཉིས་པ་དེ་ག་རེད་ལབ་ན་ཁྱེད་རང་གི་དཔལ་འབྱོར་གྱི་གནས་སྟངས་དེ་ལ་གཞི་བཞག་བྱས་ཁྱེད་རང་གི་ངོས་ནས་འདི་ལ་འཆར་གཞི་གསར་པ་དང་ད་ག་ནང་བཞིན་གྱི་དམིགས་ཡུལ་གསར་པ་འཛིན་དགོས་ཡ་དེ་ཁྱེད་རང་གི་ཐབས་ལམ་གཉིས་པ་དེ་ཆགས་བསྡད་ཡོད་ད་ང་ཚོ་འཆར་གཞི་གསར་པ་ཡང་མེད་ན་དམིགས་ཡུལ་གསར་པ་ག་འདྲས་ཅིག་ལ་ངོས་འཛིན་དགོས་རེད་ཟེར་ན་མ་འོངས་པར་ཁྱེད་རང་གནས་སྟངས་ག་འདྲས་ཅིག་སྒང་ལ་འགྲོ་སོང་བཏང་དགོས་ཡོད་པ་ཡིན་ནམ་དཔེར་ན་ཆ་བཞག་ན་མ་འོངས་པར་ཁྱེད་རང། ཁང་པ་གསར་བ་གཅིག་ཉོ་དགོས་ཡག་གི་གནས་སྟངས་ད་ག་ནང་བཞིན་མ་འོངས་པ་ཁྱེད་རང་ཕྲུ་གུ་མཐོ་སློབ་ལ་བཏང་ཡག་གི་སློབ་ཡོན་གི་འགྲོ་སོང་ད་འདི་དང་འདི་འདྲ་བའི་འགྲོ་སོང་བཏང་ཡག་གི་གནས་སྟངས་ག་འདྲས་ཅིག་ཡོད་པ་ཡིན་ནའང་འདི་ཚོ་ཚང་མ་ལ་གཞི་བཞག་བྱས་ཁྱེད་རང་གི་ངོས་ནས་ཁྱེད་རང་གི་དཔལ་འབྱོར་ལ་འཆར་འགོད་གསར་པ་བྱེད་དགོས་ཡག་དེ་གལ་ཆེན་པོ་ཆགས་ཏེ་ད་ང་ཚོ་དཔལ་འབྱོར་གི་འཆར་འགོད་ག་འདྲས་བྱེད་པ་རེད་ཟེར་ན་ཁྱེད་རང་གི་ཟླ་བ་རེ་ཡང་ན་ལོ་རེ་གི་ཡོང་ཁུངས་ལ་གཞི་བཞག་བྱས་ཁྱེད་རང་གི་ཡོང་ཁུངས་འདི་མར་བརྒྱ་ཆའི་ཐོག་ལ་མར་ཕབ་དགོས། ཡོངས་གྲགས་ལ་ང་ཚོ་བརྒྱ་ཆ་ག་འདྲས་སེ་བབ་དགོས་རེད་ལབ་ན་བརྒྱ་ཆ་ལྔ་བཅུ་སུམ་ཅུ་ཉི་ཤུ་སུ་བབ་ཡག་གི་ལུགས་སྲོལ་ཡོད་རེད་ད་ག་ནང་བཞིན་བརྒྱ་ཆ་བརྒྱད་ཅུ་ཉི་ཤུ་བབ་ཡག་ཡོད་ད་ང་ཚོ་བརྒྱ་ཆ་བབ་སྟངས་དེ་སོ་སོ་སོའི་དཔལ་འབྱོར་གི་གནས་སྟངས་ལ་གཞི་བཞག་བྱས་ག་གི་འཚམས་པོ་འདུག་འོ་དེ་ལ་བབ་ན་ཨ་ནི་ཡག་ཤོས་རེད་བསམ་གི་འདུག་ད་ང་ཚོ་བརྒྱ་ཆ་འཆར་འགོད་བྱེད་སྟངས་དེ་ང་ཚོ་ཡོངས་གྲགས་ཀྱི་བརྒྱ་ཆ་ལྔ་བཅུ་སུམ་ཅུ་ཉི་ཤུ་ལ་དཔེ་བླངས་བྱས་འཆར་འགོད་བྱེད་ཀྱི་ཡིན་ད་དེ་གན་དེ་བྱས་རེད་ཞུས་པ་ཡིན་ན་ཁྱེད་རང་གིས་ལོ་རེ་ཡང་ན་ཟླ་བ་རེ་ནང་གི་ཡོང་ཁུངས་དེ་ནས་མར་ཁྱེད་རང་གིས་ལོ་རེ་ཡང་ན་ཟླ་བ་རེ་གི་འགྲོ་སོང་མར་འཐེན་དེ་ནས་ཁྱེད་རང་ལ་ག་ཚོད་ལྷག་པ་དེ་ནས་བརྒྱ་ཆ་ལྔ་བཅུ་སུམ་ཅུ་ཉི་ཤུ་ལ་བགོ་ཡ་རེད་ང་ཚོ་བརྒྱ་ཆ་ལྔ་བཅུ་དེ་གནས་སྟངས་ཛ་དྲག་ཡང་ན་དགོས་ངེས་ཅན་སྐབས་སུ་བེད་སྤྱོད་བྱེད་ཡ་ལ་དབྱེ་བ་ཕྱེ་བ་རེད་ཨིན་སྐད་ཐོག་ནས་ཞུས་པ་ཡིན་ན Emergency Fund བརྒྱ་ཆ་སུམ་ཅུ་དེ་ང་ཚོ་ཉེན་ཁ་ཆུང་བའི་ཁྲོམ་རའི་ནང་ལ་མ་རྩ་བཙུགས་རེད་ཨིན་སྐད་ཐོག་ནས་ཞུས་པ་ཡིན་ན Low Risk Investment དེ་ནས་བརྒྱ་ཆ་ཉི་ཤུ་ཅིག་ལྷག་སོང་བ་བརྒྱ་ཆ་ཉི་ཤུ་དེ་ང་ཚོ་ཉེན་ཁ་ཆེ་བའི་ཁྲོམ་རའི་ནང་ལ་མ་རྩ་བཙུགས་ཡ་རེད་དེ་ལ་ཨིན་སྐད་ཐོག་ནས་ཞུས་པ་ཡིན་ན High Risk Investment ང་ཚོ་དཔལ་འབྱོར་གྱི་བརྒྱ་ཆ་འཆར་འགོད་བྱེད་སྟངས་དང་ད་ག་ནང་བཞིན་གྱི་མ་རྩ་འཛུགས་རྒྱུའི་སྐོར་ལ་ལེ་ཚན་དེའི་ནང་ཞིབ་ཚགས་པོ་འགྲོ་གི་མེད་ང་ཚོ་ཡོང་བཞིན་པའི་ལེ་ཚན་ནང་མུ་མཐུད་ངོ་སྤྲོད་བྱེད་ཡ་ཡིན་ད་དེ་ནས་ང་ཚོ་དཔལ་འབྱོར་རང་དབང་ཐོབ་པ་ལ་ཐབས་ལམ་གསུམ་པ་དེ་ག་རེད་ཞུས་པ་ཡིན་ན་ཁྱེད་རང་གི་འགྲོ་སོང་ལ་དམིགས་བསལ་གྱི་བརྟག་དཔྱད་དང་ཞིབ་བཤེར་བྱས་ཡ་དེ་གལ་ཆེན་པོ་ཆགས་ཏེ་ད་ང་ཚོ་འགྲོ་སོང་ལ་ག་འདྲས་བརྟག་དཔྱད་བྱེད་དགོས་རེད་ཞུས་པ་ཡིན་ན་དེང་སང་ལག་ཐོག་ཁ་པར་ནང་ལ་ང་ཚོ་ཨིན་སྐད་ཐོག་ནས་ཞུས་པ་ཡིན་ན Personal Finance Application ཡང་མིན་ན Budgeting Application འདི་འདྲས་ལ་སོགས་པ་ཕབ་ལེན་བྱས་ཡ་ཡོད་རེད། འདི་འདྲས་ཀྱི Application གཅིག་བེད་སྤྱོད་བྱས་བྱས་ད་ཁྱེད་རང་གིས་ཉིན་མ་གཅིག་གི་འགྲོ་སོང་ཡང་མིན་ན་བདུན་ཕྲག་གཅིག་ཟླ་བ་གཅིག་ལོ་གཅིག་གི་འགྲོ་སོང་ད་འགྲོ་སོང་ག་རེ་འགྲོ་བ་ཚང་མ་འདིའི་ནང་ལ་མཆན་བཀོད་དེ་ནས་ཁྱེད་རང་གིས་ག་རེ་བརྟག་དཔྱད་བྱས་ཡ་རེད་ཞུས་པ་ཡིན་ན་ཁྱེད་རང་གི་འགྲོ་སོང་དགོས་ངེས་ཅན་ག་བ་ལ་བཏང་འདུག་མི་དགོས་ཡ་ག་བ་ལ་བཏང་འདུག་ད་ག་ནང་བཞིན་གྱི་འགྲོ་སོང་འཕར་མ་ག་བ་ལ་བཏང་འདུག་ད་མ་འོངས་པ་ཁྱེད་རང་གི་འགྲོ་སོང་བཏང་དུས་ག་འདྲས་ཁྱེད་རང་གི་གྲོན་ཆུང་བྱེད་ཐུབ་ས་རེད་ད་ག་ནང་བཞིན་ག་འདྲས་ཁྱེད་རང་གི་འགྲོ་སོང་དེ་ཁ་གསབ་བྱེད་ཐུབ་ས་རེད་འདི་ཚོ་ཚང་མ་ཧ་གོ་ཐུབ་ཡ་དེ་གལ་ཆེན་པོ་ཆགས་འདུག་ཐབས་ལམ་བཞི་པ་དེ་ག་རེད་ཞུས་པ་ཡིན་ན་གང་མགྱོགས་མགྱོགས་ཁྱེད་རང་གི་དཔལ་འབྱོར་འཆར་འགོད་བྱས་ཡ་དེ་འགོ་བཙུགས་དགོས་རེད་གང་ཡིན་ཟེར་ན་ང་ཚོ་ཁ་རྒྱུན་ལ་ཞུས་བསྡད་ཀྱི་ཡོད་རེད་དུས་ཚོད་དེ་དངུལ་རེད་དེ་བདེན་པ་རེད། བྱས་ཙང་ང་ཚོས་འདུག་སེ་སྣང་མེད་བཏང་མ་བཞག་པ་བྱས་ང་ཚོས་གང་མགྱོགས་མགྱོགས་རང་ཉིད་ཀྱི་དཔལ་འབྱོར་ལ་འཆར་འགོད་བྱས་ཡ་དེ་ཐབས་ལམ་བཞི་པ་དེ་ཆགས་འདུག།